ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུ་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་བསྩལ་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་རྣམས་ནས་དེང་སྐབས། བོད་ཁམས་སྡེ་དགེ་རྫོང་དུ་རྒྱ་གཞུང་གིས་ཆུ་རགས་གསར་རྒྱག་ཆེད། དགོན་པ་དང་གྲོང་སྡེ་གཉིས་མི་དམངས་ཚོར་བཙན་ཤེད་གནས་སྤོས། མཚམས་འཇོག། ཡོང་སླད་སྨོན་ལམ་གསུང་འདོན་དང་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས། གནས་འཕྲིན་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་སྦེ་ལ་གུ་པའི་གཞིས་ཆགས་སུ་གནས་སྡོད་ཉི་མ་གྲགས་པ་ལགས་སུ་ཁོང་གིས། འཛོམས་པའི་ཁེ་གཉེར་ལས་ཁང་དང་དེའི་ཐུན་མོང་མ་ཡིན་པའི་ཁྱད་ཆོས་སོགས་ཀྱི་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་བོད་ནང་རྒྱ་ནག་གཞུང་གིས་ལྟ་སྲུང་དམ་དྲག་དང་འབྲེལ་བོད་མི་སྒེར་གྱི་འཚོ་བའི་ནང་ཐེ་ཇུས་ཤུགས་ཆེ་བྱེད་ཀྱི་ཡོད་པ་མ་ཟད་འཕྲུལ་རིག་འཛུགས་སྐྲུན་བརྒྱུད་རྒྱ་ནག་གཞུང་གིས་བོད་མི་སྒེར་གྱི་འཚོ་བ་ངོ་བོའི་གསང་བའི་གནས་ཚུལ་ལྟ་ཀློག་བྱེད་བཞིན་ཡོད་ཅིང་བོད་གནས་ལྟ་ཞིབ་ཁང་དུ་ཉམས་ཞིབ་པ་ཕྱག་ལས་གནང་བཞིན་པ་བསྟན་འཛིན་ཆོས་སྐྱིད་ལགས་དང། བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་བསྩལ་གནང་ཡོད་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་སླད་སྐུ་ངལ་ལྷུར་བཞེས་ཀྱིས་དུས་ནས་དུས་སུ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོག་བཞིན་ཡོད་པ་ལྟར་ད་ལན་ཡང་བོད་ཤིང་འབྲུག་ལོ་ཡི་བོད་ཟླ་དང་པོའི་ནང་རྒྱལ་ཁབ་ཕྱི་ནང་གི་གྲྭ་བཙུན་བཞི་བརྒྱ་ལྷག་ལ་དགེ་ཚུལ་སློང་གི་སྡོམ་པ་བསྩལ་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་ད་བར་ཁྱོན་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་སློང་གི་སྡོམ་པ་འབོག་ཆོག་མཛད་ཡོད་པ་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྐུ་མདུན་ཡིད་བཞིན་ནོར་བུ་ནས་ད་ལྟའི་བར་དུ་དགེ་ཚུལ་སློང་གི་སྡོམ་པ་གནང་བའི་གྲངས་ཀ་དེ། ད་དགེ་སློང་ཕལ་ཆེར་ཁྲི་གཉིས་བརྒལ་བ་ཆགས་ཡོད་ས་རེད་ཁྲི་གཉིས་ཙམ་ཞིག་ཨ་ནི་དེ་ནས་དགེ་ཚུལ་དེ་ཕལ་ཆེར་དྲུག་སྟོང་ཅིག་ཆགས་ཀྱི་འདུག་གྲངས་ཀ་རགས་རྩིས་བྱས་པ་ཡིན་ན་ད་ལྟ་ད་ཇི་མ་ཇི་བཞིན་གྲངས་ཀ་ཅིག་ནི་མ་མ་འཕྱུགས་པ་ཇི་བཞིན་ད་ལམ་སང་ཞུ་ཐུབ་ཡ་མི་འདུག་རྩ་བའི་རགས་རྩིས་བྱས་ན་དེ་འདྲ་འདྲ་བོ་ཅིག་རེད། དེ་ནས་སྐུ་མདུན་ནས་དགེ་སློང་གི་སྡོམ་པ་ཐོག་མ་དེ་རྒྱ་གར་ལ་ཚུར་ཕེབས་ནས་གནང་པ་རེད། མ་གཞི་དགེ་སློང་གི་སྡོམ་པ་གནང་ཡ་དེ་ལ་སོ་སོ་རང་ཉིད་བསྙེན་པར་རྫོགས་ནས་ལོ་བཅུ་ལོན་ཚར་ནས་མ་གཏོགས་གནང་ཡ་ཡོད་མ་རེད་ཞེས་རྒྱ་གར་ལ་ཚུར་ཕེབས་ནས་གནང་ནས་ཐོག་མ་དེ་ཝ་རཱ་ཎ་སི་ལ་དྲུག་ཅུ་ཐམ་པའི་ལོ་ལ་གནང་ཡོད་ས་རེད། འདས་པའི་ཉིན་འགའ་ཤས་ནས་བཟུང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཉིན་རེའི་ནང་དགེ་འདུན་པ་གྲངས་དྲུག་ཅུ་ཙམ་ཡོད་པའི་ཚོགས་ཁག་རེར་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་མུས་ཡིན་པ་བཞིན་འདི་ཚེས་ཉི་ཤུ་རྩ་དགུ་ཉིན་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་ཉི་ཤུ་ཉིན་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་བསྩལ་འདུག་པའི་ཁྲོད་འདི་གའི་རླུང་འཕྲིན་ཁང་ནས་ཧི་མ་ལ་ཡའི་རི་རྒྱུད་ནས་ཡིན་པའི་དགེ་འདུན་པ་ཁག་ཅིག་ལ་བཅར་འདྲི་ཞུས་པར ྋགོང་ས་མཆོག་གི་མཛད་པ་འཕྲིན་ལས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་སྐབས་འབྲུག་དང་བལ་ཡུལ། Spiti། མོན་རྟ་དབང་སོགས་ཀྱི་ནང་བོད་བརྒྱུད་ནང་བསྟན་ལ་དད་པ་བྱེད་པ་ཙམ་མིན་པར་སློབ་གཉེར་རྒྱ་ཆེར་གནང་མུས་ཡིན་པ་གསུངས་ཀྱི་འདུག། དེ་ཡང་དགེ་སློང་ཡོན་ཏན་བསྟན་འཛིན་ལགས་ནི་འབྲུག་རྒྱལ་ཁབ་ནས་ཡིན་པ་དང་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་པའི་གཞུང་ལུགས་ལ་སློབ་གཉེར་གནང་བཞིན་འདུག་ཅིང་ཁོང་གིས་ད་རེས་གོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི་སྐྱེ་བ་སྔོན་མ་ཚོགས་བཟང་པོ་བསགས་པའི་འབྲས་བུ་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་གསུངས་ཤིང་ལྷག་དོན་དུ་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་སྐབས་འབྲུག་རྒྱལ་ཁབ་ནང་དུ་ནང་ཆོས་ཟེར་ན་འདོན་པ་འདོན་པ་དང་དད་པ་བྱེད་པ་ཙམ་མིན་པར་ནང་པའི་གཞུང་ལུགས་ཁག་ལ་སློབ་གཉེར་རྒྱ་ཆེར་གནང་མུས་ཡིན་པ་འགྲེལ་བརྗོད་གནང་གི་འདུག།
རེད་ལགས་སྔོན་མ་ལྟ་བུ་ཡིན་ན་ང་ཚོ་འདོན་པ་འདོན་ཡ་ལ་སོགས་པ་དང་དེ་འདྲས་སྒང་ལ་མ་གཏོགས་ཅིག་གིས་ང་ཚོ་དེང་སང་དཔལ་ལྡན་ཟླ་བ་གྲགས་པ་དང་དེ་ཚོས་ཀྱིས་བརྩམས་བྱས་པའི་རྒྱ་གཞུང་དེ་ཚོ་ལ་ཡང་ང་ཚོ་དེ་འདྲས་དམིགས་བསལ་གྱི་དོ་སྣང་ཡོད་མ་རེད་ཡིན་ན་ཡང་དེང་སང་ཨ་ནི་སྐྱབས་མགོན་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གིས་ཡང་བཀའ་སློབ་ཇི་ལྟར་ཕེབས་པ་ནང་བཞིན་གྱིས་ང་ཚོ་འབྲུག་འདི་ལ་ཡང་ཨ་ནི་མཚན་ཉིད་ལྟ་ཡག་དང་དཔེ་ཆ་ལྟ་ཡག་ཨ་ནི་དཔེ་མི་སྲིད་པའི་ལྟ་གི་ཡོད་རེད་ལགས་ལྟ་དང་ལྟ་བཞིན་པ་རེད་ཞུ་ཡ་ཡིན།
ཡང་མོན་རྟ་དབང་ནས་ཡིན་པའི་དགེ་སློང་ཐུབ་བསྟན་འཕྲིན་ལས་ལགས་ནས་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་ཆོས་ལ་སློབ་གཉེར་གནང་མུས་ཡིན་པ་དང་ཁོང་གིས་རྒྱུན་དུ་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་བ་ཙམ་གྱིས་སེམས་ལ་རང་བཞིན་གྱིས་བདེ་བ་ཡོང་གི་འདུག་ཅེས་དང། གོང་ས་མཆོག་གི་མཛད་རྗེས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་ཆ་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གནང་སྟེ་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ཞབས་འདེགས་སྒྲུབ་མུས་ཡིན་པ་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་ཆ་བཞག་ན་བོད་བརྒྱུད་ནང་བསྟན་དེ་ད་ཧི་མ་ལ་ཡའི་རི་རྒྱུད་སྒང་ལ་དཔེ་ཤུགས་ཆེན་པོ་ཁྱབ་བསྡད་ཡོད། དམིགས་བསལ་གྱིས་ད་ག་རེ་ཟེར་སྐུ་མདུན་གྱིས་ནམ་རྒྱུན་རྟག་པར་གསུང་ཆོས་གནང་བཞིན་པ་ནང་བཞིན། ང་ཚོས་ཕྱག་དཔེ་གཙོ་བོ་དེ་གཞུང་ཆེན་བཀའ་པོད་ལྔ་ལ་དོན་གཉེར་སློབ་སྦྱོང་བྱེད་དགོས་པ་དང། དེ་འདྲ་སོང་ཙང་སྔ་མ་ནས་ཧི་མ་ལའི་རི་རྒྱུད་སྒང་ལ་ཅིག་ཞབས་བརྟན་འགྲོ་བྱེད་དེ་མ་གཏོགས་གཞུང་ཆེན་ལ་སློབ་སྦྱོང་བྱེད་ཀྱི་དེ་འདྲ་མེད་པར་འགྲོ། ད་དེང་སང་དེ་འདྲའི་གོང་ས་མཆོག་གི་བཀའ་དྲིན་ལ་དེ་འདྲའི་དགོན་པ་ག་པར་ཡིན་ན་དེ་འདྲའི་ཆགས་བསྡད་པ་དེ་དེང་སང་ཧི་མ་ལའི་རི་རྒྱུད་ལ་དེ་འདྲ་འགྲོ་བྱེད་མཐོང་གི་འདུག།
ཡང་དགེ་སློང་བློ་བཟང་དོན་གྲུབ་ལགས་ནི་ཆུང་དུས་ནས་རྒྱ་གར་བྱང་ཕྱོགས་སི་པི་ཏི་དགོན་པར་ཞུགས་ཏེ་ད་ལྟའི་ཆར་སེར་བྱེས་མཁས་སྙན་གྲྭ་ཚང་དུ་སློབ་གཉེར་གནང་མུས་ཡིན་འདུག་ཅིང། ཁོང་གིས་ད་རེས་གོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི་བསོད་ནམས་ཆེ་བའི་དུས་ཤིག་ལ་ངོས་འཛིན་གྱིས་བྱུང་ཚུལ་དགེ་བས་བཀའ་ཞིང་ནང་པའི་བསྟན་པ་ལ་ཞབས་འདེགས་སྒྲུབ་རྒྱུ་ཡི་ཆོད་སེམས་བརྟན་པོ་ཡོད་པ་གསུང་གི་འདུག། ནང་པའི་གནས་སྟངས་ཡིན་ན་སི་པི་ཏི་ཆ་ཚང་བརྒྱ་ཆ་བརྒྱ་ནང་པ་རེད་ད། ཆ་ཚང་དགོན་པ་ཕ་གི་ལ་དགོན་པ་དགེ་ལུགས་དགོན་པ་གསུམ་ཨེ་ནི་རྙིང་མ་དགོན་པ་ཡོད་རེད་ཨེ་ནི་སི་པི་ཏི་ཆ་ཚང་ནང་པ་བྱས་པའི་ནང་ཆོས་པའི་ཆ་ཚང་དོ་སྣང་ཆེན་པོ་ཡོད་རེད་ཨེ་ནི་ད་ལྟ་ད་ལྟ་ཡིན་ན

ཡོངས་གྲགས་ཀྱི་ཚུལ་ཁྲིམས་ཉིས་བརྒྱ་ལྔ་བཅུ་ང་གསུམ་ཡོད་པའི་དགེ་སློང་གི་སྡོམ་པ་ཞུ་བར་དགུང་ལོ་ཉི་ཤུ་ལོན་དགོས་ཀྱི་ཡོད་པ་དང་བླང་འདས་སུམ་ཅུ་སོ་དྲུག་ལྡན་པའི་དགེ་ཚུལ་གྱི་སྡོམ་པ་ཞུ་བར་དགུང་ལོ་བདུན་ལོན་དགོས་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུའི་སྐབས་མ་འོངས་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་གྲོས་བསྡུར་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་བདུན་དང་བརྒྱད་ཉིན་གྲངས་གཉིས་རིང་སྦེལ་ཇི་ཡམ་གྱི་ཧུའི་ས་གནས་སུ་ཆགས་པའི་བཀའ་བརྒྱུད་ཆོས་ཚོགས་སུ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་ཕྱི་དྲིལ་དྲུང་ཆེ་རྣམ་གཉིས་ཀྱི་དབུ་བཞུགས་ཐོག་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་སྐོང་ཚོགས་གནང་ཡོད་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན། ཚོགས་འདུའི་ཐོག་ཕྱི་དྲིལ་བཀའ་བློན་མཆོག་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་དམིགས་ནས་དབུ་མའི་ལམ་གྱི་སྲིད་བྱུས་འོག་ཕྱིའི་རྒྱལ་ཁབ་ཁག་གི་གྲོས་ཚོགས་དང་གཞུང་ལ་ཞུ་གཏུག་རིམ་པ་གནང་བ་བརྒྱུད་གྲོས་ཚོགས་ཁག་ཅིག་ནང་བོད་དོན་ལ་རྒྱབ་སྐྱོར་གྱི་གྲོས་ཆོད་འཇོག་ཐུབ་པ་བྱུང་ཡོད་པ་དང་ད་དུང་མུ་མཐུད་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་ལ་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ལག་བསྟར་བྱེད་བཞིན་པ་རྣམས་ཕྱི་ཕྱོགས་སུ་ངོ་སྤྲོད་ཤུགས་ཆེ་ཙམ་གནང་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་ནན་བརྗོད་གནང་འདུག་དེ་དང་ཕྱོགས་མཚུངས་བཀའ་བློན་མཆོག་གིས་བོད་རྒྱའི་རྩོད་རྙོག་སེལ་ཐབས་སུ་བོད་རྒྱ་གྲོས་མོལ་བསྐྱར་གསོ་ཡོང་ཐབས་སུའང་ད་བར་སྐུ་ཚབ་དོན་གཅོད་རྣམ་པ་ཚོས་སོ་སོའི་འབྲེལ་ཡོད་གཞུང་དང་གྲོས་ཚོགས་སུ་ཞུ་གཏུག་གནང་ཡོད་པ་རྣམས་ནི་བསྔགས་བརྗོད་འོས་པ་རེད་ལ་མ་འོངས་པར་ཡང་མུ་མཐུད་ནས་གནད་དོན་དེ་དག་གི་ཐོག་ཤུགས་སྣོན་བརྒྱབ་དགོས་ལུགས་གསུངས་འདུག། ཁ་སང་མཇུག་སྒྲིལ་གནང་བའི་སྐུ་ཚབ་དོན་གཅོད་རྣམ་པའི་ཚོགས་འདུ་དེ་བཞིན་ཕྱི་དྲིལ་དྲུང་ཆེ་མཆོག་གིས་ཚོགས་འདུའི་ཐོག་གྲོས་མཐུན་བྱུང་བའི་གྲོས་ཆོད་ཁག་དང་མ་འོངས་ལས་གཞི་ཁག་ངོ་སྤྲོད་གནང་འདུག་ལ། ཚོགས་འདུའི་ཐོག་སྐུ་ཚབ་དོན་གཅོད་བཅུ་གཅིག་དང་ཧྥ་རན་སིའི་ནང། འབྲེལ་མཐུད་པ། དེ་བཞིན་ལྷོ་ཨ་ཧྥི་རི་ཀའི་ལྟ་གྲུབ་དགེ་རྒན་ཕྱི་དྲིལ་དྲུང་འཕར་རྣམ་གཉིས་གཙོས་འབྲེལ་ཡོད་ལས་བྱེད་ཁག་ཅིག་མཉམ་ཞུགས་གནང་འདུག་དེའི་ཉིན་ཤས་གོང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐུ་ཚབ་དོན་གཅོད་རྣམ་པ་མཇལ་འཕྲད་དང་འབྲེལ་བཀའ་ཤག་གི་ལས་དོན་སྤེལ་ཕྱོགས་དང་དོན་གཅོད་ཁང་སོ་སོས་མ་འོངས་ལས་དོན་སྤེལ་ཕྱོགས་གལ་ཆེ་རིགས་བཅས་གསུངས་ཡོད་པ་རེད། ཡང། རྒྱ་ནག་མི་དམངས་འཐུས་མིའི་ཚོགས་ཆེན་སྐབས་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་དང་ཕྱི་སྲིད་བློན་ཆེན་དང་བདེ་སྲུང་བློན་ཆེན་འཕོ་འགྱུར་གྱི་གནད་དོན་སོགས་ཀྱི་ཐོག་གྲོས་བསྡུར་ཡོང་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་འདུག་དེ་ཡང་བདུན་ཕྲག་རྗེས་མའི་གཟའ་ཟླ་བ་ནས་བཟུང་རྒྱལ་ས་པེ་ཅིང་དུ་རྒྱ་ནག་གི་ཆབ་སྲིད་གྲོས་ཚོགས་ཀྱི་འཐུས་མི་དང་མི་དམངས་ཀྱི་འཐུས་མི་ལས་གྲུབ་པའི་ཚོགས་ཆེན་སྐོང་ཚོགས་གནང་གི་ཡོད་པ་ལྟར་ཚོགས་འདུའི་རིང་གྲོས་གཞི་དང་གནད་དོན་གང་གི་ཐོག་གྲོས་བསྡུར་ཡོང་སྲིད་པའི་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་ཚོད་དཔག་བྱས་པའི་ཁོངས་སུ། ཚོགས་འདུའི་ཐོག་མར་སྲིད་བློན་ལི་ཆང་ཡིས་ལོ་འཁོར་གྱི་ལས་དོན་སྙན་ཐོ་སྒྲོག་སྦྱང་ཞུ་རྒྱུའི་ཁོངས་སུ་གཙོ་བོ་ཕྱི་འབྲེལ་ལས་རྒྱལ་ནང་གི་གནད་དོན་དུ་ཤུགས་སྣོན་ཆེ་བ་བརྒྱབ་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པ་དཔེར་ན་རྒྱལ་ཁབ་ཀྱི་དཔལ་འབྱོར་འདས་པའི་ལོ་དེའི་ནང་ཚོད་དཔག་ལས་མང་བ་འཕར་ཡོད་པའི་སྐོར་ཁོང་གིས་ཉེ་ཆར་སུད་སི་ནང་བསྐོང་ཚོགས་གནང་བའི་འཛམ་གླིང་དཔལ་འབྱོར་གླེང་སྟེགས་ཐོག་འདས་པའི་ལོ་དེའི་ནང་བརྒྱ་ཆ་ལྔ་དང་གྲངས་ཆུང་གཉིས་ཙམ་བྱུང་ཡོད་པ་ནི་ཚོད་དཔག་ལས་ལྷག་པ་བྱུང་ཡོད་ལུགས་གཏམ་བཤད་སྤེལ་ཡོད་པ་རེད། དེ་དང་ཕྱོགས་མཚུངས་སྲིད་བློན་ལིས། ཚོགས་ཆེན་ཐོག་ལོ་འཁོར་སྔོན་རྩིས་དང་འབྲེལ་བའི་གནད་དོན་ཐད་ལའང་གཏམ་བཤད་སྤེལ་གནང་རྒྱུ་ཡིན་འདུག་ཡང་རྒྱ་ནག་གི་སྲིད་བྱུས་ཐོག་ཉམས་ཞིབ་པ་སྐུ་ཞབས་ནིལ་ཐོ་མ་སི་ཡིས་སྲིད་འཛིན་ཞི་ཅིན་ཕིང་གིས་གཞུང་འཛིན་པའི་དུས་ཡུན་དེའི་རིང་ད་ལྟའི་གནས་སྟངས་ནང་བཞིན་ཕྱི་ཕྱོགས་དང་རྒྱལ་ནང་གཉིས་ཀའི་མིའི་སེམས་ནང་ཐེ་ཚོམ་སྐྱེ་གཞི་ཞིག་ཆགས་མེད་པར་བརྟེན་འགོ་ཁྲིད་ཚོས་དེར་གཞིགས་པའི་རྒྱ་ནག་གི་དཔལ་འབྱོར་དཀའ་ངལ་དེ་དག་སེལ་ཐབས་སུ་གདེང་སྤོབས་ཡོད་པ་ཞིག་ངེས་པར་དུ་སྟོན་དགོས་ཀྱི་རེད་ཅེས་དགོངས་ཚུལ་གསུངས་འདུག་དེ་དང་ཕྱོགས་མཚུངས་ཚོགས་ཆེན་ཐོག་འདས་པའི་ལོ་དེའི་ནང་ཕྱི་སྲིད་བློན་ཆེན། ཆིང་ཀང་དང་བདེ་སྲུང་བློན་ཆེན་སོགས་འགོ་ཁྲིད་ཁག་ཅིག་འཕོ་འགྱུར་བཏང་བས་མ་ཟད་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་དེ་ག་ནང་བཞིན་རྒྱ་ནག་ནང། ཤིན་ཏུ་དབང་ཆ་ཆེན་པོ་ཡོད་པའི་དམག་མི་དཔོན་རིགས་ཚོའི་འགྱུར་འགྲོས་ཀྱི་གནད་དོན་བཅས་ཀྱི་ཐོག་ལའང་གཞུང་གི་ངོས་ནས་འགྲེལ་བཤད་རྒྱབ་ཕྱོགས་ཀྱི་རྣམ་འགྱུར་སྟོན་སྟངས་སོགས་ཀྱི་ཐད་ལའང་དོ་སྣང་ཡོང་རྒྱུ་སོགས་ཚོད་དཔག་མང་དག་ཞིག་བྱེད་ཀྱི་ཡོད་འདུག་གང་ལྟར་རིང་མིན་སྐོང་ཚོགས་བྱེད་རྒྱུའི་ཚོགས་ཆེན་ཐོག་རྒྱལ་ནང་གི་དཔལ་འབྱོར་དང་བློན་ཆེན་འཕོ་འགྱུར་གྱི་གནད་དོན། ཨ་མི་རི་ཀས་གཙོས་ཕྱི་ཕྱོགས་སུ་འབྲེལ་བ་ཡག་པོ་ཡོང་ཐབས་བཅས་ཀྱི་ཐོག་གྲོས་བསྡུར་དང་སྲིད་འཛིན་གྱི་གཏམ་བཤད་བྱེད་པར་དོ་སྣང་བྱེད་རྒྱུ་སོགས་སྐོར་བཀོད་ཡོད་པ་རེད། ཡིན་ནའང་ཕྱི་སྲིད་བློན་ཆེན་གྱིས་ཕྱིའི་རྒྱལ་ཁབ་ཁག་གིས་རྒྱ་ནག་ནང་མ་རྩ་འཛུགས་འཇོག་དང་ཚོང་འབྲེལ་ཡར་རྒྱས་གཏོང་དགོས་ངེས་ཤིག་ཆགས་ཡོད་དུས་རྒྱབ་འགལ་གྱི་གཏམ་བཤད་སྤེལ་རྒྱུར་འཛེམ་ཟོན་བྱེད་ཀྱི་རེད་ཅེས་ཀྱང་དགོངས་ཚུལ་བཏོན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འབྲུག་གཞུང་ལ་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ལུགས་གསུངས་འདུག་དེ་ཡང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འབྲུག་ཡུལ་གཞུང་འཛིན་གསར་པའི་སྲིད་བློན་མཆོག་གི་མཚན་ཐོག་འབོད་སྐུལ་ཞུ་སྙན་ཞིག་གནང་ཡོད་པ་དེའི་ནང། འབྲུག་གི་མི་དམངས་ཚོའི་སྤྱི་ཚོགས་དང་དཔལ་འབྱོར་གྱི་ཐོབ་ཐང་ཡར་རྒྱས་གཏོང་ཐབས་དང། ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ལུགས་གསུངས་ཡོད་པ་རེད། གོང་ཞུས་ཆེད་བྲིས་དེའི་ནང་འབྲུག་ཡུལ་ནང་ད་ལྟའི་ཆར་ཆབ་སྲིད་བཙོན་པ་སུམ་ཅུ་སོ་དྲུག་ཙམ་ཡོད་པ་དེ་དག་ནི་ལོ་ངོ་བཅུ་ཕྲག་ཁ་ཤས་རིང་བཙོན་ཁང་ནང་ཚུད་དེ་ཁོང་ཚོར་ཁྲིམས་བཤེར་དྲང་བདེན་བྱུང་མེད་པ་དང་བཙོན་པ་ཚོའི་གནས་སྟངས་ནི་ཧ་ཅང་ཞན་པོ་ཡོད་པ་དཔེར་ན་ཁོང་ཚོར་ཉིན་རེར་ལྟོ་ཆས་འདང་ངེས་ཤིག་མེད་པའི་ཁར་རང་གི་ཐོབ་སྐལ་གྱི་ཟས་ནས་བཙོན་ཁང་གི་སྐོར་སྲུང་དང་སྒོ་ར་བར་བཙོང་དགོས་པ། དེ་ག་ནང་བཞིན་མཚན་མོ་ཉལ་ཆས་དྲོད་ཁུག་པ་ཞིག་གི་མཐུན་རྐྱེན་ཡང་མེད་པ་སོགས་དཀའ་ངལ་དུ་མ་ཞིག་འཕྲད་ཀྱི་ཡོད་ལུགས་སོགས་ཐེར་འདོན་གནང་ཡོད་པ་རེད། ཡང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་ཨེ་ཤི་ཡ་སྡེ་ཚན་གྱི་འགན་འཛིན་ཨེ་ལིན་པེར་སིན་ཡིས། ཆབ་སྲིད་བཙོན་པ་དེ་དག་ནི་དེ་སྔ་ཕྱི་ལོ། ཉིས་སྟོང་བརྒྱད་ལོར་རྒྱལ་པོའི་གཞུང་ནས་དམངས་གཙོའི་ལམ་ལུགས་འགྱུར་བ་མ་བཏང་བའི་གོང་ལ་དྲང་བདེན་གྱི་ཁྲིམས་བཤེར་བྱུང་མེད་པ་ཤ་སྟག་ཡིན་པར་བརྟེན། ཁོང་ཚོ་མི་ཚེ་ཧྲིལ་བོ་བཙོན་དུ་བསྡད་དགོས་བྱུང་ཡོད་པ་རེད་དེ་འདྲ་ཡིན་དུས་ད་ཆ་ལོ་རྒྱུས་ནག་པོ་དེ་བཞིན་མེད་པ་བཟོས་ཏེ་ཁོང་ཚོ་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་དུས་ལ་བབས་ཡོད་ཅེས་གསུངས་འདུག་སྤྱིར་བཏང། འབྲུག་རྒྱལ་བཞི་པ་དང་ལྔ་པ་རྣམ་གཉིས་ནས་སྐབས་རེ་བཙོན་པ་ཉེས་ཡངས་གློད་བཀྲོལ་བཏང་བའི་རིགས་ཀྱང་བྱུང་ཡོད་པ་བཀོད་འདུག་གང་ལྟར་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་ངོས་ནས་འབོད་སྐུལ་དེའི་ནང་འབྲུག་རྒྱལ་ཁབ་དེ་བཞིན་རྒྱལ་སྤྱིའི་སྟེང། རྒྱལ་ཡོངས་བདེ་སྐྱིད་ལྡན་པའི་རྒྱལ་ཁབ་ཞིག་ཡིན་པའི་ཡོངས་གྲགས་ཡོད་པ་ཙམ་མ་ཡིན་པར་རྩ་ཁྲིམས་ཀྱི་ནང་ལ་ཡང་བྱམས་དང་སྙིང་རྗེས་སྐྱོང་བའི་རྒྱལ་ཁབ་ཞིག་ཡིན་ལུགས་བཤད་ཀྱི་ཡོད་པ་ལྟར་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་ཀྱི་གཞུང་འཛིན་གསར་པའི་ངོས་ནས་དངོས་ཡོད་གནས་སྟངས་ཀྱི་ཆ་ནས་ཀྱང་སོ་སོའི་མི་དམངས་ཀྱི་དཔལ་འབྱོར་གྱི་ཐོབ་ཐང་ཡར་རྒྱས་དང་ཆབ་སྲིད་བཙོན་པ་རྣམས་ཀྱི་དཀའ་སྡུག་ལ་དགོངས་པ་བཞེས་ཏེ་ཁོང་ཚོ་འཕྲལ་དུ་གློད་བཀྲོལ་གྱིས་སོ་སོའི་ནང་མི་དང་ཟླ་སྒྲིལ་ཡོང་ཐུབ་པའི་སྲིད་བྱུས་ལག་བསྟར་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་བཀོད་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བུད་མེད་རྣམས་ནས་དེང་སྐབས་བོད་ཁམས་སྡེ་དགེ་རྫོང་དུ་རྒྱ་ནག་གཞུང་གིས་ཆུ་རགས་གསར་རྒྱག་ཆེད་དགོན་པ་དང་གྲོང་སྡེ་གཉིས་མི་དམངས་ཚོར་བཙན་ཤེད་གནས་སྤོས་མཚམས་འཇོག་ཡོང་སླད་སྨོན་ལམ་གསུང་འདོན་དང་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་གར་ལྷོ་ཕྱོགས་ཁུལ་གྱི་བུད་མེད་རྣམས་ནས་དེང་སང་བོད་ཁམས་སྡེ་དགེ་རྫོང་དུ་རྒྱ་གཞུང་གིས་ཆུ་རགས་གསར་རྒྱག་ཆེད། དགོན་གྲོང་གཉིས་ཀྱི་མི་དམངས་ཚོ་བཙན་ཤེད་ཀྱིས་གནས་སྤོས་བྱེད་རྒྱུ། མཚམས་འཇོག་གི་སླད་སྨོན་ལམ་ཚོགས་འདུ་དང་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད། དེ་ཡང་ཉེ་ཆར་བོད་ཁམས་སྡེ་དགེ་འབྲི་ཆུ་ཁུལ་དུ་རྒྱ་གཞུང་གིས་ཆུ་རགས་གསར་རྒྱག་གི་ལས་འཆར་གྱི་ནང་སྡེ་དགེ་རྫོང་ཁོངས་ཀྱི་དགོན་པ་ཁག་དྲུག་དང་གྲོང་ཚོ་གཉིས་ཀྱི་མི་དམངས་རྣམས་ས་གནས་གཞན་དུ་གནས་སྤོས་དགོས་པའི་བཀོད་ཁྱབ་བཏང་བར་བརྟེན་ཐོག་མར་ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན། སྡེ་དགེ་རྫོང་གི་ལས་ཁུངས་ཨ་མའི་མདུན་བོད་མི་མང་ཚོགས་ནས་ཞུ་འབོད་ཀྱི་ལས་འགུལ་སྤེལ་བར་སོང། འདི་ཚེས་ཉེར་རྩ་གསུམ་ཉིན་རྒྱ་གཞུང་གིས་ཉེན་རྟོག་པ་ཁྱོན་ཆེ། དབོན་པོ་སྟོད་དུ་ཆེད་གཏོང་གིས་དབོན་པོ་སྟོད་དང་ཡེ་ན་དགོན་པ་སོགས་ཀྱི། དགེ་འདུན་པ་དང་བོད་མི་ཁྱོན་གཅིག་སྟོང་ལྷག། འཛིན་བཟུང་བྱས་པར་བོད་ཕྱི་ནང་གཉིས་ཀྱི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས། རྒྱ་གཞུང་གི་བྱེད་བབ་ལ་ངོ་རྒོལ་དང་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་བཞིན་པ་ལྟར། འདི་ཚེས་ཉེར་རྩ་བརྒྱད་ཉིན་གྱི་དགོང་དྲོ། དེ་ག་རྒྱ་གར་ལྷོ་ཕྱོགས་སྦལ་ཀུབ་པའི་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་གོ་སྒྲིག་འོག། གཞིས་གྲོང་དེའི་ནང་གི་བོད་མི་ལྔ་བརྒྱ་ཙམ་ཞིག་ནས་སྦལ་ཀུབ་པའི་སྡེ་དགེ་སླར་གསོའི་གཞིས་དགོན་ནས་དབུ་འཛུགས་ཀྱིས། སྦལ་ཀུབ་པ་ལུགས་བསམ་གཞིས་གྲོང་བར་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད། སྐབས་དེའི་ལས་འགུལ་དབུ་འཛུགས་ཀྱི་མཛད་སྒོའི་ཐོག། སྦལ་ཀུབ་པའི་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ། བྱ་ཉལ་ཚེ་རིང་ལྷ་སྐྱབས་ལགས་ནས་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་ངོ་སྤྲོད་དང་འབྲེལ། རྒྱ་གཞུང་གི་བྱེད་བབ་ལ་ངོ་རྒོལ་དང་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་ཆེད་ལས་འགུལ་འདི་བཞིན་སྤེལ་བ་བཞིན་པའི་འགྲེལ་བརྗོད་གནང་སོང། ང་ཚོ་ལྷན་ཚོགས་གཉིས་ཀྱི་གོ་སྒྲིག་གི་ཐོག་ནས་ད་རེས་འདི་ལ་ཡང་རྒྱ་ནག་གཞུང་ལ་ཡང་ང་ཚོའི་ངོས་ནས་ངོ་རྒོལ་མཐའ་གཅིག་ཏུ་ཡོད་ཟེར་ལབ་པ་དང་མཉམ་དུ་ལ་ཡང་ང་རང་ཚོ་གཞིས་ལུས་སྤུན་ཟླ་རྣམ་པ་ཚོ་ལ་ཡང་ཁྱེད་རང་ཚོའི་རྒྱབ་ལ་ཡང་ང་ཚོ་ག་དུས་ཡིན་པའི་ནས་ཡོད་ཅེས་འདི་བརྡ་ལན་ཕུལ་ཡས་ཀྱི་ང་ཚོ་འདི་ཐོག་ལ་འདུ་འཛོམས་བྱས་པ་རེད་གཅིག་གིས།

བོད་ནང་གི་ཡ་ང་བའི་གནས་སྟངས་ལ་མ་བཟོད་པར། ལས་འགུལ་འདིའི་ནང་མཉམ་ཞུགས་གནང་བ་ཡིན་ཞེས་འགྲེལ་བརྗོད་གནང་བྱུང། བོད་ནང་གི་གནས་ཚུལ་འདི་བེད་སྤྱད་ཐབས་སྡུག་རེད་འདུག་ག། སོ་སོའི་ལུང་པའི་ནང་ལ་བསྡད་བྱས་ནས་དཔེ་དེ་དམིགས་བསལ་སྐུ་ཞབས་དེ་ཚོ་ག་རེ་ཟེར་བ་རེད་དཔེ་དེ་པུས་མོ་བཙུགས་བྱས་ནས། རྒྱ་མི་དེ་ཚོ་ལ་ཞུ་བ་འཐེན་བྱས་ནས་ཨ་ནི་དཔེ་དེ་ཡ་ག་ལ་ག་ཚ། སོ་སོའི་གི་ག་རེ་ཟེར་ལོ་མང་པོ་བསྡད་པའི་གི་ནང་དེ་ཚོ་མ་གཏོར་རོགས་གྱིས། ལོ་མང་པོ་གཅིག་གི་ཨ་ནི་དཔེ་དེ་སོ་སོའི་གི་དཔེ་དེ་ཆོས་བྱེད་ས་གི་དགོན་པ་དེ་ཚོ་མ་གཏོར་རོགས་གྱིས་བྱས་ནས། པུས་མོ་བཙུགས་ནས་ཞུ་བ་འཐེན་ན་ཁོང་ཚོས་ཡ་བྱེད་ཀྱི་མི་འདུག་དེ་འདྲའི་བྱེད་དུས་ཙ་ནས་དངོས་གནས་ཁོ་རང་སེམས་ལ་ཚོར་བ་ཞེ་པོ་ཞིག་སླེབས་ཡོང་གི་འདུག་ཨ་ནི་ང་ཚོ་བོད་ག་ས་རྒྱ་གར་ནང་བསྡད་མཁན་མི་མང་དེ་ཚོ་དངོས་གནས་ཆ་བཞག་པ་ན་སོ་སོའི་རང་དབང་ལུང་པར་བསྡད་ཡོད་རེད་བྱས་ཙང་ང་ཚོས་དངོས་གནས་ཁོ་རང་ལ་བེད་སྤྱོད་དང་ཏན་ཏན་ཚུལ་དེ་ལ་རྒྱབ་སྐྱོར་གཙང་མ་ཞིག་བྱས་མ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་ང་ཚོའི་གི་དཔེ་དེ་ལས་འགན་དེ་འགྲུབ་ཀྱི་ཡོད་མ་རེད་བསམ་གི།
ཅོག་རྫོང་བུ་མོ་བདེ་སྐྱིད་ལགས་ཀྱིས་བརྗོད་པ་བྱས་ན། དེང་སང་བརྡ་འཕྲིན་གྱི་དུས་རབས་དེ་བོད་ནང་གི་དངོས་ཡོད་གནས་སྟངས་རྣམས

འཛམ་གླིང་ཁག་གང་ས་སྐར་ཆ་གཅིག་ནང་ལོགས་ལ་སླེབས་ཐུབ་ཡག་གི་གནས་ཚུལ་འདྲ་པོ་ཆགས་ཀྱི་འདུག་ག་བྱས་ཙང་ཨ་ནི་ཕན་ཐོགས་ཆེན་པོ་ཡོད་རེད་བསམ་གི། དེ་མཚུངས་འདི་ཚེས་ཉེར་རྩ་བརྒྱད་ཉིན་བོད་ཁམས་སྡེ་དགེ་ཁུལ་གྱི་ཛ་དྲག་གནས་སྟངས་ལ། གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ཞུ་ཆེད་ཧོན་སུར་རབ་རྒྱས་གླིང་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་གོ་སྒྲིག་འོག། ས་གནས་དེའི་ནང་གི་བོད་མི་ཚོས་སྨོན་ལམ་ཚོགས་འདོན་གནང་བ་དང། དེ་ག་ནང་བཞིན་འདི་ཚེས་ཉེར་རྩ་བདུན་ཉིན་ཀོ་ལི་གྷལ་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་གོ་སྒྲིག་འོག་གཞིས་གྲོང་དེའི་ནང་གི་བོད་མི་ཚོས་སྨོན་ལམ་ཚོགས་འདོན་དང་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པི་བོད་མིའི་གཞིས་ཆགས་ནང་གནས་བཞུགས་བོད་པའི་ན་གཞོན་ཉི་མ་དྲག་པོ་ལགས་ཀྱིས་རྒྱ་གར་ནང་འཛོམས་འཕེལ Hydroponic Farming ཞེས་པའི་འཛོམས་འཕེལ་ཆུ་གསོག་ས་ཞིང་འདེབས་ལས་ཀྱི་ཁེ་ལས་ཁང་ཞིག་དང་ཉིན་མོ་ཞེས་པའི་དྲ་ཐོག་གྱོན་ཆས་ཚོང་ལས་ཁང། ལྷག་པར་དུ་ས་གནས་དེ་གའི་ཚོང་པ་ཆུང་ཆུང་ཁག་དང་བོད་པའི་ཐོན་རྫས་རྣམས་འཛོམས་འཕེལ་དྲ་ཐོག་ཚོང་ལས་ཁང་ནས་བྲིན་ཚོང་གནང་གི་འདུག། དེ་རིང་གི་ལེ་ཚན་འདིའི་ནང་ལ་ཡང་ཉི་མ་དྲག་པོ་ལགས་སུ་ཁོང་གིས་ཁེ་གཉེར་ལས་ཁང་དེ་དང་དེའི་ཐུན་མོང་མ་ཡིན་པའི་ཁྱད་ཆོས། དེ་ནས་མ་འོངས་པའི་ལས་འཆར་དང་དམིགས་ཡུལ་སོགས་ཀྱི་སྐོར་ལ་བཀའ་འདྲི་ཞུས་ཡིན། ཐོག་མར་དེ་ལ་ཡང་ཉི་མ་དྲག་པོ་ལགས་ལ་དེ་རིང་ལེ་ཚན་འདིའི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་སྦྲགས་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཁྱེད་རང་གིས་ངོ་སྤྲོད་མདོར་བསྡུས་ཤིག་གནང་དང། ངའི་མིང་ཉི་མ་དྲག་པོ་ཡིན། ང་ད་གཞིས་ཆགས་ལུགས་བསམ་བསམ་གྲུབ་གླིང་སྦེ་ལ་ཀུ་པི་སྐད་འདི་གོ་ལ་ཚ་ལ་ནས་ཡིན།

ང་ཚོ་ད་ཆུ་གི་དཀའ་ངལ་དེ་ཆུ་ཆུང་པོ་འཕྲད་དུས་ཨ་ནི། མི་ལ་ས་ཆ་ཡོད་ནའི་ཆུ་མེད་ན་ཨ་ནི་ཡང་དཀའ་ངལ་ཆུ་ཆུང་པོ་འཕྲད་འདུག་དེང་སང་ང་ཚོ་བྱེ་བྲག་སྡེ་བ་ལ་ནི་ས་འོག་གི་ཆུ་སྐམ་ནས་ཡང་དཀའ་ངལ་འདི་འདྲ་འཕྲད་ཀྱི་འདུག་བ། དེ་མ་འཕྲད་ཀྱི་ནི་ང་ཚོ་གི་ད་ཐབས་ལམ་ཞིག་རེད། ནི་ང་ཚོ་ནམ་རྒྱུན་ནི་རྩི་ཤིང་བཏབ་པ་རེད་ཟེར་ན་རང་ཚོ་གི་རྩི་ཤིང་གཅིག་ལ་བརྒྱ་ཆ་བརྒྱ་ཆུ་སྤྲད་དགོས་ན། ད Hydroponic བཏབ་རྒྱུ་གི་རྩི་ཤིང་དེ་ལ་ནི་བརྒྱ་ཆ་བཅུ་ཙམ་དང

གཅིག་ཡོང་ང་ཚོ་ཨ་ནི་ཚེ་ཐོར་དང་ནས་ད་ཨ་རྒྱ་གར market ནང་ལ compete བྱེད་གཅིག་འདི་འདྲ་གཅིག་ང་ཚོ་གི་འཆར་གཞི་རུ་རྒྱུ་ཨ་ནི་དེ་ང་རང་ཚོ་གཅིག་པོ་ཡོང་མ་རེད་དེ་དེ་ང་ཚོ་མི་གཞན་པ་མཉམ་དུ་ད་ཤེས་ཅན་ན་ཚོང་དེ་མང་པོ་ར་ཆུང་ཆུང་ཆུང་དེ་འདྲ་དེ་ཚོ་མཉམ་དུ collab བྱས་ཨ་ནི་ང་ཚོ་གི་ད་ཨ་གང་ཐུག་ཐུག

ལགས་སོ་ཉི་མ་དྲག་པོ་ལགས་དེ་རིང་ཁྱེད་རང་གིས་ལེ་ཚན་འདིའི་ནང་ལ་མཉམ་ཞུགས་གནང་བར་ཐུགས་རྗེ་གནང་ཞུས་པ་དང་དེ་ནས་ཁྱེད་རང་གི་མ་འོངས་པའི་ལས་འཆར་དང་དམིགས་ཡུལ་དེ་ཚོ་ལམ་ལྷོང་ཡོང་བའི་བཀྲ་ཤིས་སྨོན་འདུན་ཞུས་པ་དང་སྦྲགས་དེ་རིང་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་ཙམ་བཞག་ཡིན། ལགས་སོ་ཐུགས་རྗེ་གནང། ད་ལྟ་གོང་དུ་བཀའ་མོལ་ཞུས་དེ་འཛོམས་འཕེལ་ཆུ་གསོག་ས་ཞིང་འདེབས་ལས་གསར་འཛུགས་གནང་མཁན་དང་འཛོམས་འཕེལ་དྲ་ཐོག་ཚོང་ལས་གཉེར་མཁན་བོད་པའི་ན་གཞོན་ཉི་མ་དྲག་པོ་ལགས་རེད།

རྣམ་པ་ཚོས་ད་གཟོད་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་བོད་ནང་རྒྱ་ནག་གཞུང་གིས། ལྟ་སྲུང་དམ་དྲག་དང་འབྲེལ། བོད་མི་སྒེར་གྱི་འཚོ་བའི་ནང་ཐེ་ཇུས་བྱེད་ཤུགས་ཆེ་རུ་བྱེད་ཀྱི་ཡོད་པ་མ་ཟད། འཕྲུལ་རིག་འཛུགས་སྐྲུན། བརྒྱུད་རྒྱ་ནག་གཞུང་གིས་བོད་མི་སྒེར་གྱི་འཚོ་བ་རྣོ་པོའི་གསང་བའི་གནས་ཚུལ་ལྟ་ཀློག་བྱེད་བཞིན་ཡོད་ཅིང། བོད་གནས། ཉམས་ཞིབ་ཁང་ནས་ཉམས་ཞིབ་པའི་ཕྱག་ལས་གནང་བཞིན་པ་བསྟན་འཛིན་ཆོས་སྐྱིད་ལགས་དང་འདི་ག་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་གཉིས་དབར། བོད་ནང་བོད་མིའི་བདེ་འཇགས་དང་སངས་རྒྱས་རང་དབང་དོ་ཕོག་གཏོང་བཞིན་པའི་གནད་དོན་ཐད་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། སྤྱིར་བཏང་ནས་རྒྱ་ནག་གཞུང་གིས་བོད་ནང་དམ་དྲག་གི་ལས་དོན་མང་དག་ཞིག་བསྐྱང་བཞིན་པའི་ཁྲོད། འདས་པའི་ལོ་བཅུ་ཕྲག་གཅིག་ནང་བོད་ནང་རྒྱ་ནག་གཞུང་གི་ལྟ་སྲུང་དམ་དྲག་དང་འབྲེལ་བའི། རྒྱ་ནག་དམར་ཤོག་ཚོགས་པས་བོད་མི་སྒེར་གྱི་འཚོ་བའི་ནང་ཐེ་ཇུས་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་དང། ལྷག་པར་དུ་ཉེ་ཆར། བོད་གནས་ལྟ་ཞིབ་ཁང་དང Turquoise གཡུ་ཐོག་ཉམས་ཞིབ་ཁང་གཉིས་མཉམ་འབྲེལ་གྱི་ཐོག་ནས་སྙན་ཐོ་གསར་པ་ཅིག་འདོན་སྤེལ་གནང་བའི་ནང། རྒྱ་ནག་གཞུང་གིས་མཉེན་ཆས་ཤིག་གི་བརྒྱུད། བོད་མི་སྒེར་གྱི་འཚོ་བ་རྣོ་བོའི་གསང་བའི་གནས་ཚུལ་ལྟ་ཀློག་བྱེད་ཀྱི་ཡོད་པའི་གནད་དོན་ཁག་ཅིག་ཐེར་འདོན་གནང་ཡོད་རེད། ད་རིང་གི་ལེ་ཚན་འདིའི་ནང་བོད་གནས་ལྟ་ཞིབ་ཁང་ནང་ད་ལྟ་ཉམས་ཞིབ་པའི་ཕྱག་ལས་གནང་བཞིན་པ་བསྟན་འཛིན་ཆོས་སྐྱིད་ལགས་ལྷན་དུ། སྤྱིར་བཏང་ནས་བོད་ནང་དྲ་རྒྱ་ལྟ་སྲུང་གི་གནད་དོན་ཐོག་གླེང་མོལ་ཞུ་ཡས་ཡིན།
སྤྱིར་བཏང་ནས་ང་ཚོ་བོད་ནང་ལ་དྲ་རྒྱའི་བརྒྱུད་ནས་བོད་ལ་དམིགས་བསལ་རེད་ད་གོ་ན་བཙན་བཟུང་བྱེད་དགོས་ཀྱི་ས་ཆ་དེ་ཚོ་ལ་དམིགས་བསལ་གྱི་རེད་ད་དུང་ཨ་ནི་ས་ཆ་དེ་དང་ཨ་ནི་ས་ཆ་ཕྱི་ལོགས་ལ་བཙན་བྱོལ་ལ་ཡོད་པའི་ཀྱི་མི་མང་ཚོའི་མཉམ་དུ་འབྲེལ་བ་དེ་དག་ཁོ་ཚོས་ཀྱིས་རྩ་མེད་གཏོང་ཡས་ཀྱི་ཐབས་ཇུས་དེ་སྔོན་མ་ནས་ཡོད་པ་ཅིག་རེད WeChat བརྒྱུད་ནས་ཡོང་ང་ཚོས་ཀྱིས་ཧ་གོ་གི་ཡོད་རེད་ཡིན་ནའི WeChat བརྒྱུད་ནས་ཡིན་པ་ད་ང་ཚོས་ཧ་གོ་གི་ཡོད་རེད་ཡིན་ནའི་ལོ། ཕལ་ཆེར་གཉིས་གསུམ་ཞིག་གི་སྔོན་ལ། གཉིས་ཡིན་པའི་ང་ཚོའི་གནས་ཚུལ་གཅིག་ག་རེ་འབྱོར་ཡོད་ལབ་ན། ཆབ་མདོ་དང་བྲག་གཡབ་ཁུལ་དེ་བ་ལ་ནི། བོད་ཕྱི་ནང་གཉིས་བར་ལ་འབྲེལ་བ་ཡོད་མཁན་དེ་ཚོ་ལ་ཁོང་ཚོས་མཉེན་ཆས་ཅིག་ད་བཙན་དབང་བཏང་ནས་ནི་ཕབ་ལེན་བྱེད་བཅུག་གི་འདུག་ཟེར་ནས་ནི་གནས་ཚུལ་གཅིག་གོ་རེད། གནས་ཚུལ་གཅིག་འབྱོར་རེད། གནས་ཚུལ་དེ་ང་ཚོས་ཀྱིས་ནི་དེ་དྲ་རྒྱ་སྒང་ལ་སྤེལ་ཡོད་རེད།

དེ་ང་ཚོས་ཀྱི་གནས་ཚུལ་གྱི་ནི་རྒྱབ་ལྗོངས་དེ་སྔོན་ནས་རང་ཡོད་རེད། དེ་རྗེས་ནས་ནི་རིམ་པས་ཉིས་སྟོང་ཉེར་གསུམ་ལོ་ལ་འདི། ཉིས་སྟོང་བཅུ་དགུ་གི་ད་ལོ་མཇུག་ནས་ཕྱིན་ནས་ནད་ཡམས་དེ་སླེབས་རེད། ནད་ཡམས་རྐྱེན་གྱིས་ད་མི་ཚང་མ་དེབས་ད། འཛམ་གླིང་ཡོངས་རྫོགས་སོ་སོ་ཀྱི་ནང་ལ་དེ་བས་ཀྱི་ད་གཞུང་གི་ད། ཁྱད་པར་ཆེ་ཆུང་མ་ཤེས་གཞན་པ་ཆ་ཚང་སོ་སོ་ནང་ལ་དེ་ད་ནི་ཕྱི་ལོ་ལ་ནི།

དེ་ཧ་གོ་རྒྱུ་སྐབས་སུ་ལ་ད་ང་ཚོ་སྔོན་ནས་རང་ནས་རྒྱབ་ལྗོངས་ཅིག་ཡོད་རེད། ཨ་ནི། མཉེན་ཆས་དེ་གི་མིང་དེ་ང་ཚོ་གི་ངོ་ཐག་གཅོད་ཐུབ་ཡོད་རེད། ཡིན་ནའི་མཉེན་ཆས་དེ་ཡི་མིང་ཅིག་ངོ་ཐག་གཅོད་ཐུབ་རྒྱུ་སྐབས་སུ་ང་ཚོ་གི་ག་རེ་ཧ་གོ་ལབ་ན། སྤྱིར་བཏང་ནས་ང་ཚོ་གི་ཉམས་ཞིབ་ག་འདྲ་ཟེར་བྱེད་པ་ཡིན་ནའི་ཀྱེ་རྒྱ་ནག་རང་ལ། ཁོ་ཚོ་ཡི་སྲིད་ཇུས་དང་ཆབ་སྲིད་ཡི་འགྱུར་ལྡོག་རེད།

ང་ཚོའི་གི་ཕྱི་ལོག་གི་ད་རྒྱ་ནག་གི་ཕྱི་ལོག་ལ་གསར་ཁང་གི་སྤེལ་རྒྱུ་གི་གནས་ཚུལ་དེ་ཚོ་ལ་ནི་མིག་བལྟ་བ་ཡིན་ན་ནི་ང་ཚོ་ལ་དམ་དྲག་བྱེད་ཀྱི་འདུག་ཟེར་ནས་གནས་ཚུལ་དེ་ཚོ་མང་པོ་ང་ཚོ་ལ་ཧ་གོ་རེད། དེ་འདྲས་བྱེད་པའི་སྐབས་སུ་ནི་ང་ཚོའི་གི་ད་མཉེན་ཆས་དེ་བོད་ལ་ད་བཙན་དབང་བཏང་ནས་ང་ཚོ་བོད་པ་གཉིས་ཀྱི་མུས་སུ་ལབ་རེ་ཕབ་ལེན་བྱེད་བཅུག་པའི་གི་གནས་སྟངས་དང་ནི་དེའི་རྐྱེན་གྱིས་ད་ཞི་ནང་དཔེ་བྱུང་གི་ཡོད་པ་དེ་ཚོ་ཚང་མ་ལར་དེ་ཡིན་ནི་དེ་ཡང།

ད་ཐོག་མ་དེ་ང་ཚོ་ད་ལྟ་རྒྱབ་ལྗོངས་ཅིག་ངོ་སྤྲོད་གནང་བ་རེད། ད་རེས་ཉམས་ཞིབ་འདི་ནང་ལོགས་ཀྱི་ད་གཞི་རྩ་བཞག་ས་ནང་དོན་གཙོ་བོ་གཅིག་ད་རེས་ད་ཨིན་སྐད་ཐོག National Anti Fraud Center App ལ་ད་རྒྱལ་ཁབ་ཀྱི་གཡོ་ལེན་འགོག་ཐབས་བྱེད་པའི་གི་མཉེན་ཆས་འདི་ཆགས་ཀྱི་འདུག་ར། ཨ་ནི། མཉེན་ཆས་འདི་ལས་འགན་གཙོ་བོ་ག་རེ་རེད་མཉེན་ཆས་འདི་སོ་སོ་གི་ཁ་པར་ནང་ལོགས་བཅུག་པ་ཡིན་ན་ཨ་ནི་མཉེན་ཆས་འདི་གི་ག་རེ་བྱེད་ཀྱི་རེད། ད་འདི
འདིའི་སྐོར་ལ་ང་ཚོས་གི་ད་སྙན་ཐོ་འདི་ནང་ལོགས་ད་ཕལ་ཆེར་ཤོག་གྲངས

ཁོ་ཚོར་ཁ་འབུས་ཀྱི་ངའི་བདེན་རྫུན་ཚང་མ་རྩད་གཅོད་བཏང་ཡག་དང་བདེན་རྫུན་མེད་པ་བཟོ་ཡག་དང་སྤྱི་ཚོགས་ཀྱི་བདེ་འཇགས་བྱེད་པའི་རིགས་ལ་ནི་ཁོ་ཚོ་ཡིད་ད་ཁྱབ་བསྒྲགས་ཏི་ཏི་ཆེ་བོ་རེད། ཡིན་པ་ཡིན་ནའི། འདིའི་མཉེན་ཆས་འདི་མར་ཕབ་ལེན་བྱེད་དུས་སྐབས་སུ། ང་ཚོས་ཀྱི་ད་ལྟ་ཡང་མཉེན་ཆས་འདི་ང་ཚོས་ཀྱི་ཡང་གློག་ཀླད་སྒང་ལ་ཕབ་ལེན་བྱས་ནས་འདི་གི་ཁྱད་ཆོས་དེ་ག་འདྲ་ཡོད་མེད་ལྟ་རེད་ཡང་ཁ་པར་སྒང་ལ་ཕབ་ལེན་བྱས་ནས་ང་ཚོ་ལྟ་ཡོད་མ་རེད། ད་འདིའི་ཉམས་ཞིབ་ཀྱི་ཐབས་ལམ་དེ་ལ་ངས་ཐེངས་གཅིག་ངས་སྔོན་ནས་ལབ་པ་ནང་བཞིན་རེད་ད་ཉམས་ཞིབ་བྱེད་ཐུབ་ཆོག་དེ་བོད་རང་ནང་ལོགས་ལ། སོ་སོའི་ཁ་པར་རང་སྒང་ལ་རྒྱ་ནག་རང་གི་དྲ་རྒྱ་ལ་མཐུད་ནས་ཕབ་ལེན་བྱེད་ཡག་གི་དེ་གཅིག་ཆགས་ཡོད་ར་ཡིན་ནའི་ང་ཚོ་ད་ལྟ་ང་རང་ཚོ་ཉམས་ཞིབ་བྱས་ཚར་བའི་ནང་ལོགས་ལ་མཉེན་ཆས་དེ་གློག་ཀླད་སྒང་ལ་མར་ཕབ་ལེན་བྱས་ནས་ལྟ་དུས་སྐབས་སུ་ཚོ་འདི་ཡང་ཉམས་ཞིབ་གཞན་པ་ནང་ལོགས་ལའི་ཁ་གསལ་ཡོད་རེད་དང་པོ་ཡིན་ན་སོ་སོ་གི་པར་དེ་རྒྱབ་དགོས་རེད་སོ་སོ་གི་གདོང་དེ་པར་རྒྱབ་ཨ་ནི་སྤྱིར་བཏང་ལས་ཀ་དེང་སང།

མཉེན་ཆས་སོ་སོ་ཞིག་ཡར་མར་མཉམ་དུ་བལྟ། འགྲོ་དུས་སྐབས་སུ་ས་ཆ་ག་བ་ལ་འགྲོ་འདི་ཚང་མ་ཧ་གོ་ཡག་གི་ནི་ཁྱད་ཆོས་ཅིག་ཡོད་ར། གང་ལྟར། སྐད་ཆ་ག་རེ་བཤད་པ་དང་ནི་སྐད་ཆ་སུ་ལ་བཤད་པ་དང་འདི་ཚོ་ཚང་མ་ནི་རྩད་གཅོད་བཏང་ཐུབ་ཡག་གི་ཁྱད་ཆོས་ཡོད་དགོས་ཀྱི་མཉེན་ཆས་ཅིག་རེད། ཡིན་ནའི་ངས་ཡང་འདི་ནན་པོ་བྱས་ནས་ཡང་འགོ་ནས་འགོ་ནས་ལབ་ཡོད་ང་ཚོའི་ཡིད། ད་ལྟ་དེ་མཉེན་ཆས་དེ་ཉམས་ཞིབ་མཉེན་ཆས་དེ་དཔྱད་ཞིབ་བྱེད་ཀྱི་ཐབས་ལམ་ཞིག་ཡོད་ར། འོན་ཏེ་ལ་ཡང་རིགས་དེ་ཡང་དག་ང་ཚོའི་བར་དེ་ཕལ་ཆེར Sand Box Analysis ནང་ནས་ཡིན་བསམ་སོང། ནི་དེ་ཡང་ང་ཚོས་ཀྱི་གློག་ཀླད་རང་སྒང་ལ་བླུགས་ནས་ཨ་ནི་མིག་ལྟ་རེད། བོད་ཕྱི་ལ་བསྡད་ནས་མིག་ལྟ་རེད་ཡང་བོད་ནང་ལ་བསྡད་ནས་ཡང་ལྟ་ནས་ལོགས་ཀ་ལོགས་ཀ་ཅིག་ཡོད་ར། ཨ་ནི་ང་ཚོས་ཀྱི

བོད་ནང་ལོགས་ལ་རྒྱ་ནག་གཞུང་གིས་བོད་མི་ཚོས་ཀྱི་ཁ་པར་ལག་ཐོག་ཁ་པར་སྒང་ལ་ཅིག་ཕབ་ལེན་བྱེད་བཅུག་བྱས་བེད་སྤྱོད་བཏང་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད་ཡིན་ནའི་ད་ལྟ་རྣམ་པ་ཚོས་ཀྱི་ཉམས་ཞིབ་བྱས་པའི་སྐབས་སུ་འདི་དངོས་སུ་ད་ལྟ་བོད་ནང་ལོགས་ལ་མེད་པ་ཅིག་བྱས་གཉིས་པ་འདི་ཅིག་གློག་ཀླད་སྒང་ལ་ཕབ་ལེན་བྱས་བྱས་ཉམས་ཞིབ་གནང་ཡོང་དུས་ཡང་ཅིག་འདི་ལས་ལྷག་པ་ཅིག་ཁྱད་ཆོས་གཞན་ག་རེ་ཡོད་མེད་འདི་ད་ལྟ་བརྒྱ་ཆ་བརྒྱ་ཅིག་རྩད་གཅོད་བཏང་ཐུབ་མེད་པ་ཅིག་ལ་ངོས་འཛིན་བྱེད་དགོས་རེད།
འདི།

ངོ་སྤྲོད་བྱས་སོང། འདི་མཉམ་དུ་ཤར་ཏུར་ཀི་སི་ཐན་རེད། དེ་ནས་ཡང་དེ་མ་ཡིན་པའི་མཉེན་ཆས་འདི་ཚོ་ཅིག་རྒྱ་ནག་གཞུང་གིས་མཉེན་ཆས་ད་ལྟ་བེད་སྤྱོད་བཏང་སྟངས་འདི་འདྲ་བོ་ཅིག་ཡང་འཛམ་བུ་གླིང་གི་རྒྱལ་ཁབ་གཞན་ནང་ལོགས་ལ་བེད་སྤྱོད་བཏང་མཁན་དེ་འདྲའི་མཁྱེན་རྟོགས་ཡོད་ན། ཤར་ཏུར་ཀི་སི་ཐན་ལ་ཁོ་ཚོས་ཀྱིས་དྲ་ཐོག་ནས་ལྟ་སྲུང་བྱེད་སྟངས་ཀྱི་ཡང་མཉེན་ཆས་དེ་ཚོ། མཉེན་ཆས་མིང་དེ་ག་རང་བེད་སྤྱོད་བྱེད་ཡོད་དེ་ང་ཚོས་ཀྱི་ཧ་གོ་མ་སོང་ཡིན་དེ་ནས་ཡང་ཁོ་ཚོས་ཀྱི་ཉེན་རྟོག་པའི་ཞིབ་བཤེར་ས་ཚིགས་དེ་འདྲ་ལ་ཡང clean net guard ལ་ངས་བྱེད་ཡིན་བསམ་སོང་ཨོ་དེ་ཡོད་ང་ཚོས་ཀྱི་བྱེད་ཡོད་རེད་ར། ད། འཛམ་གླིང་གཞན་པ་ལ་ག་འདྲས་ཡོད་རེད་ལབ་མཁན་དེ་དྲི་བ་དེ་སྐོར་ལ་ང་ཚོས་ཀྱི་དམིགས་བསལ་བསམ་བློ་བཏང་མེད་ཡིན་ནས། ཁ་པར་བརྒྱུད་ནས་ཁ་བསླུ་རྒྱག་ལབ་མཁན་དེ་འདྲའི་ཀྱི་སྟབས། ལས་ཀ་བྱ་སྤྱོད་ངན་པ་འདི་རྒྱ་ནག་རང་ལ་གཅིག་པུ་མིན་པ་བྱས་ནས་འཛམ་གླིང་ཡོངས་རྫོགས་ལ་ཡོད་རྒྱུ་ཅིག་ཡིན་དུས་དེ་ཡང་ཁོ་རང་ཚོའི་ཉེན་རྟོག་པའི་སྡེ་ཚན་རེད་ཡང་ཁོ་རང་ཚོའི་དེ་འདྲའི་སྐོར་ལ་ཡང་དམིགས་བསལ་རང་གི་ཆེད་ལས་པ་དེ་འདྲས་ཀྱི་དོ་སྣང་བྱས་ཡོད་རེད་བསམ་གྱི་འདུག་ཨ་ནི་དམིགས་བསལ་གྱི་ང་ཚོའི་ཡི་དྭགས། ཡུ་རོབ་འདྲ་པོ་ཅིག་ལ་ཆ་བཞག་པ་ཡིན་ན་ད་ལོ་ཁ་ཤས་ཤིག་སྔོན་ནས་ཡོད་ཁོང་ཚོས་ཀྱི་སྲིད་བྱུས་ལག་ལེན་གང་ལྟར་ཁྲིམས་གཅིག་གཏན་འབེབས་བྱས་ནས་ནི། སོ་སོའི་ཀྱི་དྲ་རྒྱ་ནང་ནས་གནས་ཚུལ་ག་རེ་བལྟ་བ་ཡིན་ནས་ཀྱི་དྲ་རྒྱ་དེ་ཀྱི་དང་པོ་ཉིད་ནས་སོ་སོ་ལ་སྐད་ཆ་དྲིས་ཀྱི་རེད་ཁྱེད་ཀྱི་གནས་ཚུལ་དེ་ཚོ་དེ་ཚོ་ང་ཚོས་ཀྱི་ལྟ་ན་འགྲིག་གི་རེད་གང་ལྟར་ཡུ་རོབ Data Protection Act ཡིན་ན་དེ་འདྲའི་ཅིག་རེད། འདི་ཚོ་ཚང་མ་ངས་སྤྱི་ཡོངས་ཆ་ནས་ད་ང་ཚོའི་མི་ཡི་གནས་ཚུལ་དང་སོ་སོའི་གི་ངོ་བོ་དེ་ནི་རྐུ་མ་རྒྱག་ཡས་ལབ་མཁན་དེ་དྲ་རྒྱ་ཐོག་ནས་ཉེན་ཁ་དཔེ་ཆེན་པོ་བྱས་ཡོད་བ་དེ་ནང་ལོགས་ལ་ཨ་ནི་ཁ་པར་བརྒྱུད་ནས་ཁ་བསླུ་རྒྱག་ཡས་ལ་དེ་ཚོ་ཚང་མ་ཡང་ནང་གསེས་དབྱེ་བ་གཅིག་ལ་ཚུད་ཡོད་རེད་བསམ་གི་འདུག་ཨོ་དེ་གི་ད་དེ་འདྲའི་ཡང་ཁོ་ཚོའི་གི་ཁ་གཏད་བཅའ་ཡ་རེད་རྩ་མེད་བཏང་ཡ་ལ་ཡང། མཉེན་ཆས་དེ་འདྲ་རང་དམིགས་སུ་བཀར་ནས་བཟོས་པ་དེ་འདྲའི་ངས་ཧ་གོ་མ་སོང། ད་ང་ཚོ་ཧྥྲན་སི་འདྲ་པོ་ལ་ད་ཆ་བཞག་ཡིན་ན། དངོས་གནས་ད་ནད་ཡམས་འདི་སླེབས་དུས་སྐབས་སུ་ལ་ཡང་མཉེན་ཆས་ཅིག་ང་ཚོ་ཕབ་ལེན་བྱེད་བཅུག་རེད། ཨོ་འདི་ཡི་ནང་ལ་ད་སོ་སོ་ནད་ཡམས་མེད་བ་ཡིན་ན་བརྟག་དཔྱད་བྱས་ཚར་ནས་སོ་སོ་ཡི་ད་དཔང་རྟགས་ཡིག་ཆ་ཅིག་ཡོད་ར། ན་ཚ་འདུག་ཟེར་ལབ་མཁན་དེ་ཨོ་འདི་ཡིག་ཆ་དེ་ཡིན་གཅིག་མིན་གཅིག་སོ་སོ་གི་མཉེན་ཆས་དེའི་ནང་ལོགས་ལ་བླུག་དགོས་རེད། ཨ་ནི་ཕར་ཚུར་ག་པ་ལ་འགྲོ་ནའི་རེད།

ཐོག་མར་དེ་ད་ལྟ Oracle Database ཨ་མི་རི་ཀའི་ནང་ལོགས་ལ་རྟེན་གཞི་བྱས་པའི་གི་ཚོང་གཉེར་ཁང་དེ་གིས་རྒྱ་ནག་ལ་ད་རེས་མཉེན་ཆས་འདི་འཛུགས་སྐྲུན་ཟླ་སྒྲིལ་བྱས་ཡོ་ཆས་ག་རེ་བཏང་གནང་ཡོད་རེད། གཙོ་བོ་ཁོ་རང་ཚོ་གིས Oracle དེ་ཁོ་རང་ཚོ་མཉེན་ཆས་རང་གི་རིག་པ་སྒང་ལ་ད་གསར་སྐྲུན་བྱེད་མཁན་ལབ་དགོས་རེད་དེ་འདྲའི་གི Company། ཚོང་ར་གཅིག་ཆགས་ཡོད་རེད། ཁོ་རང་ཚོས་གིས་འདི་བཟོས་བྱས་ནས་བཙོང་ས་དེ་ཡིག་ཐ་རྒྱ་ནག་གཞུང་ཏང་གི་གཞུང་ཨོ་འདི་ལ་བཙོང་རེད། ཨ་ནི། རྒྱལ་བ་དེ་ཚོང་རང་རེད་བསམ་གོ། དཔེར་ན་ཆ་བཞག་ན་ད། ཁ་སང་དངོས་གནས་ཧན་ད Thermo Fisher ལབ་མཁན་ཅིག་ཧན་ད་ང་ཚོ་གི་རིགས་རྫས་རང་གི།

ལོ་རྒྱུས་ཀྱི་ཆ་ནས་བལྟ་བ་ཡིན་ན། ཕ་གི་རང་ལ་ངོ་མ་ནི་ད། ཕ་གི་རང་ལ་ཨ་ནི་གཞིས་ཆགས་དགོས་ངོ་མ་གདོད་མའི་རིགས་རྒྱུད་ཀྱི་མི། མང་པོ་ཡོད་རེད་དེ་ཡིན་ནའི། འཕྲུལ་ཆས་ཀྱི་རིག་པ་ཐོག་ནས་ཨ་ནི་ཕ་གི་ལ་ད། རིམ་པས་ཡུ་རོབ་ཁག་དེ་ཨ་ནི་མི་དེ་ཚོ་ཕར་སྤོས་ཕ་གིའི་མི་དེ་ཚོ་ཀྱི་ས་ཆ་དེ་ཚོ་དག་བཙན་འཕྲོག་བྱས། ཨ་ནི་ལོ་རྒྱུས་ཀྱི་ཆ་ནས་ཡུ་རོབ་འགྲོ་ཙི་ཞིག་ཡང་ཕ་གིས་ད་ལྟ་ཀྱི་ང་ཚོ་ལ་ཨ་རི་ལབ་མཁན་གྱི་རྒྱལ་ཁབ་ཅིག་གི་ངོ་བོ་ཅིག་ཡོད་ར། དེ་པས།

ང་ཚོ་ཚང་མ་དེང་སྐབས་མ་རྩའི་རིང་ལུགས་ནང་ལ་རེད་ལབ་ཡོད་རེད་ཨ་ནི་ཚོང། རྒྱ་ནག་གཞུང་ནི་ད་ཚོ་སོ་སོ། ད་ད་ལྟ་ཆ་ལ་ད་ཁོང་ཚོ་མི་འབོར་ད་ཆེ་ཤོས་ད་རྒྱ་གར་མི་འབོར་ཆེ་ཤོས་ཆགས་རེད་ལབ་ཡོད་རེད་ཡིན་ནའི། ཁོང་ཚོ་གི་མི་འབོར་དེ་འདྲའི་ཆེན་པོ་ཅིག་ནང་ལ་ཨ་ནི། ཆོས་དང་རིག་གཞུང་དང་སྐད་ཡིག་འདྲ་མི་འདྲ་དེ་འདྲའི་མང་པོ་ཡོད་རེད། ཁོང་རྒྱལ་ཁབ་བཙན་འཛུལ་བྱེད་དགོས་ཀྱི་ཡོད་རེད་དེ་འདྲའི་ཅིག་མི་དམངས་དེ་འདྲའི་ཤུགས་ཆེན་པོ་མང་པོ་ཅིག་ལ་ཁོང་ཚོས་ཀྱིས་ཨ་ནི་ལྟ་རྟོག་བྱེད་ཡ་ལབ་མཁན་དེ་ལ་ཨ་ནི་དུས་ཚོད་ཀྱི་འགྱུར་བ་འགྲོ་གི་འགྲོ་གི་འདི་ཡི་འཕྲུལ་ཆས་དང་འདི་ཡི་རིག་པ་དེ་བེད་སྤྱོད་གཏང་དགོས་དེ་ཁོ་རང་ཚོ་ལ་ཁོ་རང་ཚོ་ཡིན་ཡང་ཁོ་རང་ཚོ་ལ་དགོས་དགོས་མཁོ་ཅིག་ཆགས་ཡོད་ར་འོན་ཏེ་ཚོང་རྒྱབ་ནས་ཚུར་ཉོས་ན་མ་ཤེས་ནི།

ནའོ། ཨ་དེ་ནས་ད་ལྟ། ད་རྒྱ་ནག་ནང་ལོགས་ལ་ཅིག surveillance ད་ཅིག་བོད་མི་ཐོག་ལ་གསང་མྱུལ་ད་སོ་ད་འགུལ་བྱས་དེ་འདྲའི་བྱེད་ཀྱི་རྣམ་པ། དུས་ཀྱི་འགྱུར་བ་མཉམ་དུ་མང་པོ་ཕྱིན་ཡོད་རེད་དེ་སྔ་ཡིན་ན་ད་བོད་རྒྱ་ནག་གི་ཉེན་རྟོག་པ་ཚོ་དངོས་སུ་ས་གནས་ལ་ད་ཕྱིན་བྱས་རྗེས་ད་དེང་སང་གི་དུས་རབས་འདིའི་ནང་ལོགས་ལ་ཡིན་ན། ལོ་བཅུ་ཕྲག་གཅིག་ནང་ལོགས་ལ་ད། མཉེན་ཆས་དེ་འདྲའི་རིགས་ཀྱི་འགུལ་བྱས་ད།

གཅིག་མ་ཞིག་ཡོད་མ་རེད་ལབ་དགོས་དེ་དེ་གང་ལ་ནམ་ཞིག་འགྱུར་བ་དེ་འདྲའི་ཤུགས་ཆེན་པོ་འགྲོ་གི་རེད་ཡིན་མིན་གྱི་རིག་པ་ལ་ཡང་དེ་གཉིས་ཀས་བེད་སྤྱོད་བེད་སྤྱོད་གཏང་དུས་སྐབས་སུ་ཡང་དེ་ཡི་འཛུགས་སྐྲུན་བྱེད་འདོད་ཀྱི་རིག་པ་དེ་ཡི་སོ་སོའི་ཡི་གེ་ས་ད་ནི་འཛམ་གླིང་གི་མེས་དབོན་སོའི་ལན་དེ་ཡིན་འགྲོ་བ་མིའི་ལན་མེས་དབོན་སོའི་ཡི་གུ་རིག་ངོས་འཛིན་དཔེ་ཤུགས་ཆེན་པོ་བྱེད་དགོས་རེད། གཅིག་ནས་དངོས་གནས་ཁོ་རང་གི་ང་རང་གི་བསམ་པ་ལ་ང་ཚོ་ད་དུས་རབས་ཉི་ཤུ་རྩ་གཅིག་ནང་ལ་ང་ཚོ་བོད་ཀྱི་གནས་སྟངས་དེ་དེ་ཚོ་ཚང་མ་དང། གཅིག་གིས་གཅིག་ལ་བརྟེན་ནས་འབྲེལ་བ་ཡོད་དགོས་ཅིག་མཐོང་གི་འདུག་བཙན་འཛུལ་བྱས་དགོས་ཅིག་བྱས་ཨ་ནི་མ་རྩའི་རིང་ལུགས་བྱས་ཨ་ནི་ད་ལྟའི་གི་འཛམ་གླིང་གི་རྒྱལ་ཁབ་རིམ་པ་ལ་ཨ་ནི་ང་ཚོ་ཕན་ཚུན་འགྲོ་བ་མི་རེད་སེམས་ཅན་གཞན་པ་རེད་ཨ་ནི་ཤིང་ནགས་ཆུ་རི་ཆུ་ནགས་གསུམ་དེ་ཚོ་ཚང་མ་མཉམ་དུ་གཅིག་གིས་གཅིག་ལ་བརྟེན་ནས་ག་འདྲ་སྡོད་དགོས་རེད་འདི་ཐག་གཅོད་མཁན་ཤུགས་ཆེ་ཤོས་གཙོ་བོ་དེ་ང་ཚོ་གི་རྒྱལ་ཁབ་རིམ་པ་གི་གཞུང་དེ་ཚོ་ཆགས་ཡོད་རེད་དེ་འདྲས་ཤིག་གི་ནང་ལ་ཨ་ནི་དྲག་གནོན་བྱེད་མཁན་ལབ་མཁན་དང་ཨ་ནི་ཡང་མིན་ན།

ལྔའི་ཡེ་ནས་ཀྱི་རྫུན་མ་བཟོས། དཔར་ཡེ་ནས་ཀྱི་རྫུན་མ་བཟོས། ཨཱ་ནི། སྔོན་མ་འདྲ་བོ་ཡིན་ན་ཁོང་ཚོས་ཀྱི་ཡིག་ཆ་འབྲི་དགོས་དེ་ཚོ་ཡེ་ནས་ཀྱི་རྫུན་མ་མང་པོ་ཤོད་དགོས་རེད། ཨཱ་ནི། ཡིག་ཆ་བདེན་པའི་དཔང། བདེན་པའི་དཔང་པོ་ཡོད་དགོས་ཀྱི་ཡིག་ཆ་དང་ཟེར་ན་ཁོང་ཚོས་ཀྱི། ཡང་ན་ནག་བསུབ་བྱས་ཡང་མིན་ན་ཟུར་ལ་ཉར་སྦས། མེ་མེ་མེ་ལ་བསྲེགས་ཁོང་ཚོས་ཚང་མ་བྱེད་དགོས་རེད། དེང་སང་འདྲ་བོ་ཆ་བཞག་པས་ན།

Decoding China's Digital Surveillance in Tibet། ཞེས་པའི་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་རེད། སྙན་ཐོ་འདིའི་ནང་ལོགས་ལ་གཙོ་བོ་རྒྱ་ནག་གཞུང་གིས་བོད་ནང་གྲངས་རྟགས་ཀྱི་གསང་ཞིབ་ཇེ་ཆེར་བྱས་པའི་ཁྲོད་ཉེན་རྟོག་པ་ཚོས་བོད་མིའི་ཁ་པར་ནང་རྒྱལ་ཁབ་ཀྱི་གཡོ་ལེན་འགོག་ཐབས་ཞེས་པའི་མཉེན་ཆས་གསར་པ་ཞིག་ཅིག་ཡོད་མེད་རྩད་ཞིབ་བྱེད་ཀྱི་ཡོད་པ་དང་ད་ག་ནང་བཞིན་མཉེན་ཆས་མེད་མཁན་ཚོ་ལ་བཙན་དབང་གི་ཐོག་ནས་མཉེན་ཆས་དེ་ཕབ་ལེན་བརྒྱུད་བོད་མིའི་གྲངས་རྟགས་བསྡུ་རུབ་བྱས་པ། ཐེར་འདོན་བྱས་ཡོད་པ་རེད། ད་རིང་གི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་འདི་དུས་ཚོད་རྐྱེན་པས་ད་ག་མཇུག་སྒྲིལ་ཞུ་གི་ཡིན། ད་རིང་གོང་གི་ལེ་ཚན་འདི་གཙོ་སྐྱོང་དང་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཚེས་ཉི་ཤུ་བདུན་དང་བརྒྱད་ཉིན་གྲངས་གཉིས་རིང་སྦེལ་ཇམ་གྱི་ཧུ་ཨི་ས་གནས་སུ་ཆགས་པའི་བཀའ་བརྒྱུད་ཆོས་ཚོགས་སུ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་ཕྱི་དྲིལ་དྲུང་ཆེ་རྣམ་གཉིས་ཀྱི་དབུ་བཞུགས་ཐོག་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་སྐོང་ཚོགས་གནང་ཡོད་པ་དང་ཚོགས་འདུའི་ཐོག་ཕྱི་དྲིལ་བཀའ་བློན་མཆོག་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་དམིགས་ནས་དབུ་མའི་ལམ་གྱི་སྲིད་བྱུས་འོག་ཕྱིའི་རྒྱལ་ཁབ་ཁག་གི་གྲོས་ཚོགས་དང་གཞུང་ལ་ཞུ་གཏུག་རིམ་པ་གནང་བ་བརྒྱུད་གྲོས་ཚོགས་ཁག་ཅིག་གིས་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་འཇོག་ཐུབ་པ་བྱུང་ཡོད་པ་དང་མུ་མཐུད་ནས་གནད་དོན་འདིའི་ཐོག་ཤུགས་སྣོན་བརྒྱབ་དགོས་པའི་ལམ་སྟོན་གནང་འདུག་རྒྱ་ནག་མི་དམངས་འཐུས་མིའི་ཚོགས་ཆེན་སྐབས་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་དང་ཕྱི་སྲིད་བློན་ཆེན་དང་བདེ་སྲུང་བློན་ཆེན་འཕོ་འགྱུར་གྱི་གནད་དོན་སོགས་ཀྱི་ཐད་གྲོས་བསྡུར་ཡོང་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་འདུག། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འབྲུག་གཞུང་ལ་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པ་དང་འབྲུག་གི་མི་མང་གི་སྤྱི་ཚོགས་དང་དཔལ་འབྱོར་གྱི་ཐོབ་ཐང་ཡར་རྒྱས་གཏོང་ཐབས་སུ་ཤུགས་སྣོན་བརྒྱབ་དགོས་ལུགས་གསུངས་འདུག།

ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།